རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་བཞི་པ་ས་ག་ཟླ་བ་ཡི་ཚེས་བཅུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་ལྔ་པ་ཚེས་སུམ་ཅུ། གཟའ་མིག་དམར་གྱི་ལས་རིམ་ཁག་རྣམ་པ་ཚོ་ལ་ཞུ་དགོས་ཡིན། ད་ནི་དེ་རིང་གི་ལས་རིམ་ཁག་གི་ཐོག་མ་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཊར་ཀི་གི་སྲིད་འཛིན་འོས་བསྡུ་ཡི་རྒྱལ་ཁ་ཐོབ་མཁན། ཨར་ཌོ་གཱན་མཆོག་ལ་བཀའ་ཡིག་ཞིག་བསྩལ་ཡོད་པའི་དེ་ཡི་ནང། ཊར་ཀི་རྒྱལ་ཁབ་ཕན་ཚུན་རྟེན་འབྲེལ་བྱེད་རྒྱུ་དེ་ཤུགས་ཆེ་རུ་འགྱུར་བཞིན་པའི་དེ་ཡི་འཛམ་གླིང་ཞི་བདེ་དང་བརྟན་ལྷིང་ཡོང་བར་ཞབས་འདེགས་གལ་ཆེན་ཞིག་བསྒྲུབ་ཐུབ་པའི་རེ་བ་ཡོད་ཅེས་གསུངས་ཡོད་པའི་སྐོར་གྱི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཨ་མི་རི་ཀའི་མི་ནེ་སོ་ཊ་སློབ་ཆེན་ནས་བཞུགས་སྒར་དུ་རྟེན་གཞི་བྱས་པའི་འགྲོ་ཕན་སྨན་རྩིས་ཁང་དུ་ཕེབས་འབྱོར་བྱུང་བའི་སློབ་མ་དགུ་ལ་དམིགས་བསལ་གྱི་མཇལ་ཁ་དང་བཀའ་སློབ་སྩལ་བ་དང། མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་དུས་དེབ་ནང་ལ་བོད་ཀྱི་གནས་ཚུལ་ཐོན་པར་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་ཞུ་གི་ཡིན། དེ་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གྱི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཊར་ཀི་གི་སྲིད་འཛིན་འོས་བསྡུ་ཡི་རྒྱལ་ཁ་ཐོབ་མཁན་ཨར་ཌོ་གཱན་མཆོག་ལ་བཀའ་ཡིག་ཞིག་བསྩལ་ཡོད་པའི་དེའི་ནང། ཊར་ཀི་རྒྱལ་ཁབ་ཕན་ཚུན་རྟེན་འབྲེལ་བྱེད་རྒྱུ་དེ་ཤུགས་ཆེ་རུ་འགྱུར་བཞིན་པའི་དེའི་འཛམ་གླིང་ཞི་བདེ་དང་བརྟན་ལྷིང་ཡོང་བར་ཞབས་འདེགས་གལ་ཆེན་ཞིག་བསྒྲུབ་ཐུབ་པའི་རེ་བ་ཡོད་ཅེས་གསུངས་ཡོད་པ་རེད། དེ་ཡང་ཉེ་ལམ་ཨེ་ཤེ་ཡ་དང་ཡུ་རོབ་ཀྱི་ས་མཚམས་སུ་ཆགས་པའི་བྱང་མནའ་འབྲེལ་སྒྲིག་འཛུགས་ཀྱི་ཚོགས་མི་ཊར་ཀི་རྒྱལ་ཁབ་ཀྱི་སྲིད་འཛིན་དང་མི་དམངས་ཀྱི་ཐད་ཀར་གྱི་འོས་འདེམས་བྱས་པའི་བརྒྱུད་ཕྱི་ཟླ་ལྔ་པ་ཚེས་ཉི་ཤུ་རྩ་དགུ་ཉིན་རྒྱལ་ཁབ་དེའི་གི་སྲིད་འཛིན་ཨར་ཌོ་གཱན་མཆོག་ལ་བསྐྱར་དུ་སྲིད་འཛིན་གྱི་རྒྱལ་ཁ་ཐོབ་པར་བརྟེན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁོང་ལ་བཀའ་ཡིག་ཞིག་བསྩལ་ཡོད་པའི་དེའི་ནང་ཐོག་མར་སྲིད་འཛིན་ཁོང་ལ་འོས་འདེམས་ཀྱི་རྒྱལ་ཁ་ཐོབ་པ་ལ་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ངེད་ཅག་གི་རེ་བ་ལ་ཧ་ཅང་གི་ཉག་ཕྲ་བའི་གི་དུས་སྐབས་འདིར་ཊར་ཀི་རྒྱལ་ཁབ་ལ་མུ་མཐུད་ནས་གི་འབྱོར་ལྡན་ཕུན་སུམ་ཚོགས་པ་ཡོང་སྟེ་ཕན་ཚུན་རྟེན་འབྲེལ་ཤུགས་ཆེ་རུ་འགྱུར་བའི་གི་འཛམ་གླིང་འདི་ཞི་བདེ་བརྟན་ལྷིང་ཡོང་རྒྱུ་ལ་ཊར་ཀི་རྒྱལ་ཁབ་ཀྱིས་ཞབས་འདེགས་གལ་ཆེ་ཞིག་སྒྲུབ་ཐུབ་པའི་གི་རེ་བ་ཡོད་ཅེས་གསུངས་ཡོད་པ་མ་ཟད་སྲིད་འཛིན་མཆོག་གིས་ཊར་ཀི་མི་དམངས་སྤྱི་དང་ལྷག་པར་དུ་དབུལ་ཕོངས་ཉམ་ཐག་ཚོ་གི་རེ་འདོད་སྒྲུབ་པའི་སྐབས་སུ། རྐྱེན་ངན་བར་ཆོད་མེད་པར། ཕྱག་ལས་ལམ་ལྷོང་ཡོང་བའི་གི་སྨོན་འདུན་ཡོད། ཅེས་ཕྱག་བྲིས་དེ་ཡི་ནང་ལ་འཁོད་ཡོད་པའི་གནས་ཚུལ་ཐོན་གྱི་ཡོད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་ལྔ་པ་ཚེས་སུམ་ཅུ་དང་ཚེས་སུམ་ཅུ་སོ་གཅིག་ཉིན་གཉིས་བཅས་ཀྱི་རིང་བོད་རིགས་གཞོན་སྐྱེས་ཚོ་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ནང་ཆོས་ངོ་སྤྲོད་བྱེད་རྒྱུ་ཡིན་པ་སྐོར་ཁ་རྩང་ལ་ཞུས་ཟིན་པ་ཡིན། ཡིན་ན་ཡང་ད་རིང་གནས་ཚུལ་གལ་ཆེ་ཁག་ཅིག་ཞུ་རྒྱུ་ཡིན། དེ་ཡང་ཕྱི་ཟླ་དྲུག་པ་ཚེས་བཞི་ཉིན་སྔ་དྲོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ས་ག་ཟླ་བའི་དུས་ཆེན་དང་སྟབས་བསྟུན་ནས་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགེ་བཤེས་གླང་རི་ཐང་པས་མཛད་པའི་བློ་སྦྱོང་ཚིགས་བརྒྱད་མ་དང་སེམས་བསྐྱེད་ཀྱི་གསུང་ཆོས་གནང་རྒྱུ་ཡིན་པ་རེད། ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དང་བཀའ་སློབ་ཀྱི་མཛད་འཆར་ཐད། དམིགས་བསལ་གྱི་གནས་ཚུལ་ལས། དེ་མིན། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཡོངས་རྫོགས་དེ། མི་དམངས་ལ་རིན་མེད་གི་ཐོག་ནས་གནང་གི་ཡོད་ཅིང། ལག་ཁྱེར་ཐོག་གསུང་ཆོས་དང་བཀའ་སློབ་ཡོད་རིགས། འབྲེལ་ཡོད་ཀྱི་གོ་སྒྲིག་ཚོགས་ཆུང་ལ་ཐད་ཀར་དང། དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱ་ཐོག་ལ་འབྲེལ་བ་བྱེད་དགོས་པ་རེད་འདུག། ཡང་བཞུགས་སྒར་རྡ་རམ་ས་ལར་གསུང་ཆོས་གནང་པའི་སྐབས། ཆོས་ཞུ་བ་ཚོ་གིས་ངེས་པར་དུ་ཐོ་འགོད་བྱེད་དགོས་ཀྱི་ཡོད་པ་དང། དེ་ཡང་ཐོ་འགོད་ནི། མེག་ལོར་གྷན་ཇི་ཡོད་པའི་གི་བདེ་སྲུང་ཡན་ལག་ལས་ཁུངས་སུ་གསུང་ཆོས་མ་ཚུགས་པའི་གི་ཉིན་བཞིའི་སྔོན་ནས་ཐོ་འགོད་བྱེད་རྒྱུ་དང་འགོ་བཙུགས་བྱེད་གི་ཡོད་པ་དང་གསུང་ཆོས་ཀྱི་ཉིན་དང་པོ་བར་གསུང་ཆོས་ཞུ་མཁན་ཚོ་ལ་ཐོ་འགོད་བྱེད་གི་ཡོད་པ་རེད། ཐོ་འགོད་བྱེད་པའི་སྐབས་གསུང་ཆོས་ཞུ་མཁན་ཚོ་གི་སོ་སོ་གི་ངོ་སྤྲོད་ལག་ཁྱེར་འཁྱེར་ནས་གི་ལག་ཁྱེར་དེ་གི་རིན་པ་ལ་རྒྱ་གར་སྒོར་མོ་བཅུ་རེ་སྤྲད་དགོས་ཀྱི་ཡོད་པའི་གི་གནས་ཚུལ་ཐོན་གི། བོད་ཀྱི་ཆབ་སྲིད་བཙོན་ཟུར་འཇིགས་བྲལ་གློག་བརྙན་བཟོ་མཁན་དོན་གྲུབ་དབང་ཆེན་ལགས་དང་ཁོང་གི་ནང་མི་རྣམས་ཉི་ཧོང་ནང་ལ་གཟའ་ལྷག་པའི་ཉིན་འབྱོར་ནས། གློག་བརྙན་གཟིགས་འབུལ་དང་བོད་དོན་ལས་འགུལ་སྤེལ་བཞིན་ཡོད་ལུགས་ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁུངས་ཀྱིས་གསུངས་ཡོད་པ་རེད། དེ་ཡང་བོད་ཀྱི་གློག་བརྙན་ཞེས་པ་དང་གཏམ་བཤད་ཚོགས་པ་ཞེས་པའི་གོ་སྒྲིག་འོག་བོད་ཀྱི་ཆབ་སྲིད་བཙོན་ཟུར་དང་འཇིགས་བྲལ་གློག་བརྙན་བཟོ་སྐྲུན་པ་དོན་གྲུབ་དབང་ཆེན་ལགས་དང་ཁོང་གི་ནང་མི་རྣམས་ཉི་ཧོང་ནང་ལ་ཕེབས་འབྱོར་གྱིས་ཉི་ཧོང་ནང་ལ་བོད་དོན་ལས་འགུལ་སྤེལ་ནས་གི་གློག་བརྙན་གཟིགས་འབུལ་ཞུ་བཞིན་ཡོད་པ་རེད། ཕྱི་ཟླ་ལྔ་པ་ཚེས་ཉི་ཤུ་རྩ་དྲུག་ཉིན་དོན་གྲུབ་དབང་ཆེན་ལགས་ཀྱིས་གི་གསར་འགོད་ལྷན་ཚོགས་ཤིག་གི་ཐོག་ཕྱི་ལོ་ཉིས་སྟོང་བརྒྱད་ལོར་གསང་བ་ཆེན་པོ་གི་སྒོ་ནས་བོད་ནང་གི་གནས་སྟངས་ངོ་མ་དེ་བརྙན་པར་བླངས་པའི་གི་རྒྱབ་ལྗོངས་གི་གནས་ཚུལ་དང། རྒྱ་ནག་གཞུང་གི་སྲིད་བྱུས་ངན་པའི་གི་ཐོག་ནས་བོད་ཀྱི་གི་ཆོས་དང་རིག་གཞུང་མི་རིགས་དང་བཅས་པ། རྒྱ་ནག་ཅན་དུ་འགྱུར་བཞིན་པའི་གི་ཛ་དྲག་གི་གནས་སྟངས་སྐོར་ལ་ཁོང་གིས་ངོ་སྤྲོད་གནང་ཡོད་པ་རེད། རྒྱ་གར་ནང་ལ་ཡོད་པའི་གི་བོད་པའི་གི་སློབ་གྲྭ་ཁག་གི་དགེ་རྒན་རྣམས་ལ་ཆོས་ལུགས་ལ་མ་ལྟོས་པའི་གི་བཟང་སྤྱོད་སློབ་གསོ་ཡི་ཟབ་སྦྱོང་ཞིག་ཉིན་ལྔ་ཡི་རིང་ལ་སྤྲད་པ་དེ་ད་རིང་མཇུག་བསྒྲིལ་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་དབུས་བོད་མི་སྒྲིག་འཛུགས་གི་དྲ་རྒྱ་ཐོག་ལ་གནས་ཚུལ་སྤེལ་བར་གཞིགས་ན་སྤྱི་ཟླ་ལྔ་པ་ཚེས་ཉི་ཤུ་རྩ་བཞི་ནས་ཚེས་ཉི་ཤུ་རྩ་བརྒྱད་བར་ཉིན་གྲངས་ལྔ་ཡི་གི་རིང་རྒྱ་གར་ནང་ལ་ཡོད་པའི་གི་བོད་པའི་སློབ་གྲྭ་ཁག་གི་དགེ་རྒན་རྣམས་ལ་ཤེས་ཡོན་སློབ་གསོའམ་ཆོས་ལུགས་དང་མ་བསྟུན་པའི་གི་བཟང་སྤྱོད་སློབ་གསོ་ཡི་མཐུན་སྦྱོར་རོགས་རམ་དང་དགེ་རྒན་འོས་སྦྱོང་ནང་ལ་དཔྱད་སྒོམ་ལ་བརྟེན་པའི་གི་སྙིང་རྗེ་ཡི་སྦྱོང་བརྡར་ཐོག་ལ་ཟབ་སྦྱོང་ཞིག་དབུས་བོད་མི་སྒྲིག་འཛུགས་ཀྱི་སྦྱོང་བརྡར་ཁང་ནས་གོ་སྒྲིག་ཞུས་ཡོད་པ་དེ་ད་རིང་ལེགས་གྲུབ་བྱུང་ཡོད་པ་རེད། ད་རིང་ཉིན་ལྔ་ཡི་གི་ཟབ་སྦྱོང་དེ་ལ་མཐུན་སྦྱོར་རོགས་རམ་གནང་མཁན་ནི་ཨ་རི་ཡི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་གི་ཐོག་ནས་བཟང་སྤྱོད་ལྟེ་གནས་ཁང་གི་འགན་འཛིན་འབུམ་རམས་པ་དགེ་བཤེས་བློ་བཟང་བསྟན་འཛིན་ལགས་དང་སི་ཤེས་ཡོན་སློབ་གསོ་ཡི་རྒྱལ་སྤྱི་ཡི་འབྲེལ་མཐུད་པ་རྒན་བརྩོན་འགྲུས་བསམ་འཕེལ་ལགས་གཉིས་ཡིན་པ་རེད་འདུག། ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་རེས་ཟབ་སྦྱོང་འདི་ཡི་ནང་ལ་ཆེད་བཅར་ཞུ་མཁན་རྣམས་ལ་ཟུར་དུ་མཇལ་ཁ་བསྩལ་ཡོད་པ་མ་ཟད། བཀའ་སློབ་བཀའ་དྲིན་མཛད་པའི་གི་ལེགས་གྲུབ་ཟིན་པའི་རྗེས་སུ་ད་རེས་གི་ཟབ་སྦྱོང་དུ་མུ་མཐུད་ནས་གི་གནང་ཡོད་པའི་གི་གནས་ཚུལ་ཐོན་ཡོང་གི། རྒྱ་གར་བྱང་ཤར་ཀ་ལོན་སྦུག་ཐར་པ་ཆོས་གླིང་སྨྱུང་གནས་ལྷ་ཁང་དུ་བོད་རིགས་དང་ཧི་མ་ལ་ཡ་རི་རྒྱུད་ཀྱི་ས་གནས་ཡུལ་མི་ཚོ་ཡིས་བོད་ས་མཱ་ཤོ་ཡི་ངོས་ནས་སྨྱུང་གནས་བསྡད་སྲོལ་ཡོད་པའི་གི་གནས་ཚུལ་ཐོན་ཡོང་གི། དེ་ཡང་ལོ་ལྟར་ནང་པའི་དུས་ཆེན་ཁག་ཏུ་ལྷག་པར་དུ་ས་ག་ཟླ་བའི་རིང་བོད་མི་ཚོ་གིས་སྟོན་པའི་བཀའ་དྲིན་གྱི་རྗེས་དྲན་བྱེད་པའི་སྒོ་ནས་རྣམ་དཀར་དགེ་བའི་གི་ལས་བཟང་པོ་སྒྲུབ་བཞིན་ཡོད་པ་ལྟར་རྒྱ་གར་བྱང་ཤར་ཀ་ལོན་སྦུག་ནང་ཡོད་པའི་དགེ་ལྡན་ཐར་པ་ཆོས་གླིང་དགོན་པའི་སྨྱུང་གནས་ལྷ་ཁང་དུ་འདི་ལོ་ས་ག་ཟླ་བའི་གི། བོད་ཚེས་དགུ་ནས་བཅོ་ལྔ་བར། སྨྱུང་གནས་དཀར་པོ་ཆ་བཞི་ཚོགས་རྒྱུ་ཡིན་པ་དང། སྨྱུང་གནས་ཡི་ཐོག་ཆོས་དད་ལྡན་ཕོ་མོ་སུམ་ཅུ་ལྷག་ཙམ་ཞིག་མཉམ་ཞུགས་བྱེད་རྒྱུ་ཡིན་པ་རེད། སྨྱུང་གནས་ཞེས་པ་དེ་ནི་བདུན་གཅིག་ནས་ཞག་པོ་ཉི་ཤུ་རྩ་གཅིག་རིང། ཉིན་གུང་ཙམ་མ་གཏོགས་དུས་ཚོད་གཞན་དེ་དག་ལ་ཟས་རིགས་སོགས་བཟའ་བཏུང་མི་ཆོག་པ་དང། ཁ་ནས་མི་གཞན་ལ་སྐད་ཆ་བཤད་མི་ཆོག་པར་སྨྲ་བ་བཅད་པའི་སངས་རྒྱས་ཆོས་ལུགས་ཀྱི་ཆོས་བྱེད་སྟངས་ཅིག་ཡིན་པ་རེད། ད་རེས་སྨྱུང་གནས་ཀྱི་ཕན་ཡོན་ཡི་སྐོར་ལ་སྨྱུང་གནས་སློབ་དཔོན་དགེ་བཤེས་ཏིང་འཛིན་ཆོས་གྲགས་ལགས་ཀྱི་གིས་ངོ་སྤྲོད་གནང་དོན་ལ། སྨྱུང་བར་གནས་པ་ཟེར་ཡོང་དུས་དེ་ལ་ནི་ད་ག་ཟེར་དགོས་རེད་ང་ཚོ་ཐེག་ཆེན་གྱི་གསོ་སྦྱོང་བླངས་ནས་དེ་འདྲས་གནང་གི་ཡོད་རེད་ད་སྨྱུང་གནས་ཆ་གཅིག་ལ་དཔེར་ན་ཉི་མ་གཉིས་འདྲ་བོ་ཅིག་ཡིན་ན་ནི་ཉི་མ་གཉིས་ཀ་ལ་ད་ཐེག་ཆེན་ཉི་མ་རེ་རེ་བཞིན་དུ་ཐེག་ཆེན་གྱི་གསོ་སྦྱོང་བླངས་ནས་དེ་འདྲས་གནང་གི་ཡོད་རེད་ད་དེ་འདྲས་བྱེད་ཡོང་དུས་ད་ཐེག་ཆེན་གསོ་སྦྱོང་དེ་ལ་ཧ་ཅང་གི་ད་ཕན་ཡོན་ཆེན་པོ་ཞིག་ཡོད་དེ་འདྲས་གསུངས་ཡོད་རེད་བ་ཐེག་ཆེན་གསོ་སྦྱོང་དེ་ལ་ནི།

བྱང་ཀོ་རི་ཡ་གིས་བཅོས་མ་རྒྱུ་སྐར་གཏོང་རྒྱུའི་སྔོན་བརྡ་བཏང་ཡོད་པར་བརྟེན་ཉི་ཧོང་གིས་ཉི་ཧོང་རང་གནས་ཀྱི་བདེ་འཇགས་སྲུང་སྐྱོབ་ཀྱི་ཆེད་དུ་མེ་ཤུགས་འཕུར་མདའ་ཁག་གསང་རྒྱ་ཆེན་པོ་ཡི་ཐོག་ནས་སྦས་གསང་ཡི་ངང་ནས་བཞག་ཡོད་པའི་གི་གནས་ཚུལ་ཐོན་འདུག་དེ་ཡང་བྱང་ཀོ་རི་ཡ་གིས་ཕྱི་ཟླ་ལྔ་པ་ཚེས་སུམ་ཅུ་སོ་གཅིག་ནས་ཕྱི་ཟླ་དྲུག་པ་ཚེས་བཅུ་གཅིག་བར་བཅོས་མ་རྒྱུ་སྐར་གཏོང་རྒྱུ་ཡིན་པ་སྐོར་སྔོན་བརྡ་བཏང་བ་ལ་ཉི་ཧོང་གིས་རེས་གཟའ་ཟླ་བའི་ཉིན། རང་གི་མེ་ཤུགས་འཕུར་མདའ་ཁག་གྲ་སྒྲིག་ཨང་གསར་ཡི་ངང་ནས་བཞག་ཡོད་པ་དང། གལ་ཏེ། བྱང་ཀོ་རི་ཡ་གི་འཕྲུལ་ཆས་དེ་དག་གིས། ཉི་ཧོང་གི་ས་ཁོངས་བདག་དབང་ལ་ཉེན་ཁ་བཟོ་བ་ཡིན་ན། མེ་ཤུགས་འཕུར་མདའ་སོགས་འཕངས་ནས་གི། གཏོར་རྒོལ་གཏོང་རྒྱུ་ཡིན་ལུགས་གསུངས་ཡོད་པ་རེད། ཇར་མ་ནིའི་ནང་བོད་རིགས་ཚོགས་པའི་ལོ་འཁོར་ཚོགས་ཆེན་དེ་བཞིན་སྤྱི་ཟླ་ལྔ་པ་ཚེས་ཉི་ཤུ་རྩ་བརྒྱད་ནས་གྲོང་ཁྱེར་ཁོ་ལོན་ནང་ཚོགས་པའི་སྐབས་སུད་སི་སྐུ་ཚབ་དོན་གཅོད་ཕྲིན་ལས་ཆོས་སྒྲོན་ལགས་ཀྱིས་དབུ་འབྱེད་མཛད་སྒོ་གནང་ཡོད་པ་རེད། དེ་ཡང་ཇར་མ་ནིའི་ནང་ཡོད་པའི་བོད་རིགས་ཚོགས་པའི་ལོ་འཁོར་ཡི་ཚོགས་འདུ་དེ་ཡི་ནང་ཇར་མ་ནིའི་ནང་ཡོད་པའི་བོད་རིགས་ཚོགས་པ་ལྔ་མཉམ་ཞུགས་བྱས་ཡོད་པ་རེད། སྐབས་དེར་སྐུ་ཚབ་དོན་གཅོད་ཕྲིན་ལས་ཆོས་སྒྲོན་ལགས་ཀྱི་གིས། ཇར་མན་བོད་རིགས་སྤྱི་མཐུན་ཚོགས་པ་ཁག་གིས་བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་དང་བོད་དོན་ཡི་ཆེད་ལས་འགུལ་ཁག་སྤེལ་རྒྱུ་དང་ལས་གཞི་ཁག་ལ་ལག་བསྟར་བྱེད་རྒྱུ་ཡིན་སུད་སི་སྐུ་ཚབ་དོན་གཅོད་ཁང་ལ་འབྲེལ་བ་ཡག་པོ་གནང་གི་ཡོད་པ་མ་ཟད་ཕྱག་ལས་ཡག་པོ་གནང་གི་ཡོད་པ་སྐོར་བསྔགས་བརྗོད་གནང་ཡོད་པ་རེད། ཇར་མ་ནིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཡེ་ཤེས་ལགས་ཀྱིས། འདས་པའི་གི་ལོ་གཅིག་གི་ནང་བོད་རིགས་སྤྱི་མཐུན་ཚོགས་པས་སྤེལ་བའི་གི་ལས་དོན་ཁག་གི་ལས་བསྡོམས་སྙན་སྒྲོན་ཞུས་ཡོད་པ་མ་ཟད་མ་འོངས་པར་ལས་དོན་སྤེལ་ཕྱོགས་ཡི་སྐོར་ལ་བཀའ་བསྡུར་གནང་ཡོད་པའི་གི་གནས་ཚུལ་ཐོན་གི། The China Nexus ཟེར་བའི་གི་དཔེ་དེབ་དེའི་བརྒྱུད། འཛམ་གླིང་གི་རྒྱལ་ཁབ་ཁག་ནས་རྒྱ་ནག་གཞུང་གི་དྲག་གནོན་དང་འགྲོ་བ་མི་ཡི་ཐོབ་ཐང་ཐོག་ལ་གདོང་ལེན་གནང་དགོས་པའི་ཀྱི་རེ་བ་གནང་གི་ཡོད་ཅེས་རྩོམ་པ་པོ་རོ་གིས་མཆོག་ནས་གསུངས་ཡོད་པའི་ཀྱི་གནས་ཚུལ་ཐོན་གི། དེ་ཡང China Nexus ཟེར་བའི་ཀྱི་རྒྱ་ནག་དང་འབྲེལ་ལམ་བྱས་པའི་ཀྱི་དཔེ་དེབ་དེ་རྩོམ་དགོས་པའི་ཀྱི་དམིགས་ཡུལ་ནི་རྒྱ་ནག་གཞུང་ནས་ད་བར་མི་ལོ་སུམ་ཅུ་ལྷག་ཙམ་ཞིག་གི་རིང་དྲག་གནོན་ཀྱི་སྲིད་ཇུས་འོག་བོད་པ་དང་ཤར་ཏུར་ཀི་སི་ཐན། Taiwan། ཧོང་ཀོང་སོགས་ཀྱི་གི་ནང་དུ་འགྲོ་བ་མི་ཡི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་བཞིན་པ་རྣམས་ཐེར་འདོན་བྱེད་རྒྱུ་ཡི་ཆེད་དུ་ཡིན་པ་སྐོར་རྩོམ་པ་པོ་རོ་ཀི་མཆོག་གིས་གསུང་གི་ཡོད་པ་རེད། དེ་མིན་ཁོང་གིས་དེབ་དེ་ཡི་ནང་རྒྱ་ནག་གཞུང་གི་དབང་བསྒྱུར་དང་དྲག་གནོན་ཡི་བར་ལ་གནས་བཞིན་པའི་གི་བོད་པ་དང་ཤར་ཏུར་ཀི་སི་ཐན། ཐའེ་ཝན། ཧོང་ཀོང། ཕ་ལུན་ཀུང་བཅས་ལ་དྲག་གནོན་ཡི་སྲིད་ཇུས་ཁག་དེབ་གཅིག་གི་ནང་དུ་ཕྱོགས་བསྒྲིགས་བྱེད་ཐུབ་པ་དེ་ནི་དམིགས་བསལ་ཞིག་ཡིན་པ་སྐོར་ཁོང་གིས་གསུང་གི་ཡོད་པ་རེད། མཐའ་དོན་དུ་ཁོང་གི་སྐྱེས་ཡུལ་ནི་དབྱིན་ཇིའི་ལུང་པ་ཡིན་པ་དང། ད་བར་ཁོང་ནས་དཔེ་དེབ་ཁག་འདྲ་མིན་བདུན་ཙམ་ཞིག་བརྩམས་ཡོད་པའི་གི་གནས་ཚུལ་ཐོན་གི། རྒྱ་དམག་གི་གནམ་གནམ་གྲུ་འཁྱེར་མཁན་གྱི་གྲུ་རྫིང་ཆེ་བ་ཞིག་དང། གཞན་གྲུ་རྫིང་གཉིས་ཐེ་ཝན་གྱི་མཚོ་འགག་གི་བརྒྱུད་ནས་འགྲོ་བསྐྱོད་བྱེད་ཀྱི་ཡོད་ལུགས་ཐེ་ཝན་བདེ་སྲུང་ལས་ཁུངས་ཀྱིས་གསུངས་ཡོད་པ་རེད། འདི་ནི་རྒྱ་ནག་དམག་གིས་ཐེ་ཝན་མཚོ་ཁུལ་དུ་ཛ་དྲག་གི་གནས་ཚུལ་བཟོས་པ་དེ་ད་རེས་གསར་ཤོས་ཤིག་ཡིན་པ་རེད་གི། རྒྱ་ནག་གིས་ཕྱི་ལོ་ཉིས་སྟོང་སུམ་ཅུ་ལོ་གི་གོང་ལ། རྒྱ་མིའི་མཁའ་དབྱིངས་འཕུར་སྐྱོད་པ་ཚོ། ཟླ་བ་གྲོང་ཁྱེར་ནང་ལ་གཏོང་རྒྱུ་ཡི་འཆར་གཞི་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། ཕྱི་ལོ་ཉིས་སྟོང་སུམ་ཅུ་ལོ་ཡི་གི་གོང་ལ། མཁའ་དབྱིངས་འཕུར་སྐྱོད་པ་ཚོ། ཟླ་བ་གྲོང་ཁྱེར་ནང་ལ་གཏོང་འཆར་ཡོད་པ་དང་དེ་ནི། ཨེ་ཤེ་ཡ་གི་གླིང་ཕྲན་ནང་གི

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་སྔ་དྲོ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་མི་ནི་སོ་ཊ་སློབ་ཆེན་ནས་བཞུགས་སྒར་དུ་རྟེན་གཞི་བྱས་པའི་འགྲོ་ཕན་སྨན་རྩིས་ཁང་དུ་བོད་ཀྱི་གསོ་བ་རིག་པའི་ཐོག་རྒྱུས་ལོན་དང་འབྲེལ་བའི་ཟབ་སྦྱོང་ཆེད་ཕེབས་འབྱོར་བྱུང་བའི་སློབ་མ་དགུ་ལ་དམིགས་བསལ་གྱི་མཇལ་ཁ་དང་བཀའ་སློབ་སྩལ་བའི་ནང། བོད་ཀྱི་གསོ་བ་རིག་པའི་གལ་གནད་དང་དཔྱད་སྒོམ་ཉམས་ལེན་གྱིས་དེའི་འགྲོ་བ་མི་ཡི་འཕྲོད་བསྟེན་ལ་བཟང་ཕྱོགས་ཀྱི་ཤུགས་རྐྱེན་སོགས་ཀྱི་ཐད་བཀའ་སློབ་ཕེབས་འདུག་པ་མ་ཟད་འདི་ལྟ་བུའི་ལས་གཞི་མུ་མཐུད་ནས་སྤེལ་དགོས་པའི་བཀའ་སློབ་ལམ་སྟོན་སྩལ་འདུག། སྤྱིར་མི་ནི་སོ་ཊ་སློབ་ཆེན་དང་བོད་ཀྱི་སྨན་རྩིས་ཁང་གི་མཐོ་སློབ་གཉིས་བར་ནུབ་ཕྱོགས་ཀྱི་སྨན་དང་འབྲེལ་བའི་རིག་གནས་གཉིས་ཟུང་འབྲེལ་གྱིས་སློབ་གཉེར་བྱེད་རྒྱུ་ཡི་ལས་གཞི་འདི་ནི་ཕྱི་ལོ་ཉིས་སྟོང་ལྔ་ལོར་ཐོག་མར་འགོ་འཛུགས་གནང་སྟེ་ད་བར་ཕྱི་རྒྱལ་གྱི་སློབ་མ་བདུན་བརྒྱ་ལྷག་ལས་གཞི་དེའི་ནང་མཉམ་ཞུགས་གནང་འདུག་ཅིང་མི་ནི་སོ་ཊ་སློབ་ཆེན་གྱི་སེམས་ཁམས་དང་གསོ་བཅོས་སྡེ་ཚན་གྱི་སློབ་དཔོན་གཞོན་པ་སྨན་པ་བསྟན་འཛིན་རྣམ་གྲོལ་ལགས་ནི་ལས་གཞི་འདིའི་ཐོག་ཐུགས་འགན་བཞེས་མཁན་གཙོ་བོ་གྲས་ཤིག་ཡིན་འདུག་པ་དང་ཁོང་གིས་ཨེ་མོ་རི་གཙུག་ལག་སློབ་ཆེན་ནང་དུ་སྨན་གྱི་ཐོག་ལ་རིག་གཞུང་མི་འདྲ་བའི་ལྟ་ཚུལ་གྱི་བརྗོད་གཞིའི་ཐོག་སློབ་གཉེར་གནང་སྟེ་འབུམ་རམས་པའི་ལག་འཁྱེར་བླངས་ཡོད་པ་དེས་ལས་གཞི་དེ་དང་དམིགས་བསལ་འབྲེལ་བ་ཆགས་ཀྱི་ཡོད་འདུག། ད་དེའི་དམིགས་ཡུལ་གཙོ་བོ་དེ་ཕ་གི campus རང་ལ་ཕ་གི་མཐོ་སློབ་རང་ལ་འཛིན་གྲྭ་གཅིག་ཡོད་རེད་ད་དེ་དེ་སྔོན་འགྲོ་གི་འཛིན་གྲྭ་འདྲ་བོ་རེད་ད་ང་ཚོ་བོད་གསོ་བ་རིག་པ་གི་ལྟ་གྲུབ་དང་ཨ་ནི་དམིགས་བསལ་ནང་ཆོས་དང་ཧང་སང་གི་འབྲེལ་བ་ཆགས་བསྡད་ཡོད་དུས་ཙམ་པ་ལ་ནང་ཆོས་གི་ལྟ་གྲུབ་དང་སེམས་ཁམས་རིག་པ་མང་པོ་ཅིག་འདི་ནང་ལ་ཁོ་རང་ཚོ་ངོ་སྤྲོད་ཡོང་གི་ཡོད་རེད་ད་དེའི་འཛིན་གྲྭ་གཉིས་པ་དེ་ཨ་ནི་ཚུར་དེ་སྨན་རྩིས་ཁང་ལ་ཆེད་མངགས་ཚུར་བཅར་བྱས་བསྡད་ལ་ང་རང་ཚོ་གི་ཨེམ་ཆི་ལ་ལྷན་གྱི་ཡོད་རེད་ཉམས་ཞིབ་བོད་སྨན་སྒང་ལ་ཉམས་ཞིབ་གནང་ཏེ་ངས་ཡོད་རེད་ཁོ་རང་ཚོ་གིས་ང་ཚོ་དེ་མི་ནི་སོ་ཊ་གི་སློབ་མ་ད་ནས་དཔེ་ཆ་བྱེད་ན་ང་ཚོ་སློབ་མ་དགུ་ཡོད་རོགས་ལ་ཨང་ཁོ་རང་ཚོ་དེ་དུས་འདྲ་ཉི་མ་བརྒྱད་རིང་ག་ལ་ད་དཔེ་ཐོར་ད་ཞོགས་ཀས་ནས་དགོང་དག་བར་དུ session བཞི་བཞི་བཞི་བྱེད་ནི་རོགས་འཛིན་གྲྭ་ཁག་བཞི་བཞི་བྱེད་ནི་ཁོ་རང་ཚོ་སྦྱང་ད་དེ་སྦྱང་བ་ཙམ་མ་རེད་དཔེ་ཆ་བྱེད་ན་སང་ཉིན་སང་ཉིན་ཉུང་ངུ་བརྒྱབ་ལ་ད་ཁོ་རང་ཚོ་ཚང་མ་གིས་ཕྲུ་གུ་སློབ་མ་སོ་སོ་སོ་གི་ཨན་སོ་སོ་གི་ལག་ལེན་ནང་ལ་བོད་ཀྱི་གསོ་བ་རིག་པ་དང་ཨ་ནི་ནང་ཆོས་ཀྱི་སྒོམ

དཔེར་ན་མི་ནི་སོ་ཊ་སློབ་ཆེན་ནང་བོད་སྨན་དང་འབྲེལ་བའི་སློབ་ཚན་ཁག་གསུམ་ཡོད་པ་དེ་དག་ནང་མཉམ་ཞུགས་གནང་མཁན་མང་ཆེ་བ་ནི་སྨན་གྱི་སློབ་མ་དང་སྨན་ཞབས། སྤྱི་ཚོགས་འཕྲོད་བསྟེན་ཐོག་སློབ་གཉེར་བ། དེ་བཞིན་སྨན་པ་སོགས་ཡིན་འདུག་ད་ལྟའི་ཆར་མི་ནི་སོ་ཊ་གཙུག་ལག་སློབ་ཆེན་ནང་སྤྱི་ཚོགས་ཞབས་ཞུའི་ཐོག་གཙུག་ལག་རབ་འབྱམས་པའི་སློབ་གཉེར་གནང་བཞིན་པ་སློབ་མ Madison Clark ལགས་ཀྱིས།
ང་འདི་ལ་བོད་སྨན་དང་དམིགས་བསལ་སྒོམ་སྒྲུབ་ཉམས་ལེན་ཐོག་རྒྱུས་ལོན་བྱེད་དུ་ཡོང་བ་ཡིན། ད་རེས་ཀྱི་ཟབ་སྦྱོང་འདི་ནི་ངའི་སློབ་ཚན་ནང་དུ་སེམས་ཁམས་བདེ་ཐང་དང་འབྲེལ་བའི་བརྗོད་གཞི་ཞིག་ཡོད་པ་དེ་དང་དམིགས་བསལ་འབྲེལ་བ་ཆགས་ཀྱི་འདུག་ལ། ལྷག་དོན་དུ་གསོ་རིག་གི་གཞུང་དུ་སེམས་ཁམས་རིག་པའི་ནང་དོན་ཕུན་སུམ་ཚོགས་པ་ཡོད་པ་དེར་སློབ་གཉེར་བྱེད་དགོས་པ་གལ་ཆེར་ཚོར་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་ལས་གཞི་དེ་འགོ་འཛུགས་གནང་སྟེ་ད་བར་ལོ་ངོ་བཅུ་བདུན་ལྷག་འགྲོ་མུས་ཡིན་ནའང་དེའི་ནང་བོད་པའི་གཞོན་སྐྱེས་མཉམ་ཞུགས་གནང་བ་ནི་ད་རེས་ཐེངས་དང་པོ་ཡིན་པ་མ་ཟད། དེ་ཡང་མཉམ་ཞུགས་པ་བསྟན་འཛིན་ཚེ་བརྟན་ལགས་དང་ཨོ་རྒྱན་ཆོས་འཛོམས་རྣམ་གཉིས་ནི་ཨ་རིའི་མེ་ནི་སོ་ཊ་མངའ་སྡེའི་ནང་སྐྱེས་འཚར་བྱུང་འདུག་ཅིང་ད་ལྟའི་ཆར་ཁོང་གཉིས་མེ་ནི་སོ་ཊ་གཙུག་ལག་སློབ་ཆེན་དུ་སློབ་གཉེར་གནང་མུས་ཡིན་འདུག་པ་དང་ལས་གཞི་འདི་ཡིས་ཁོང་གཉིས་ལ་ཕན་ཐོགས་བྱུང་འདུག།
བོད་སྨན་སྐོར་ལ་ཚང་མ་ཡག་པོ་ཤེས་ཟེར་ཨ་ག་ཅིག་ང་ཚོ་ད། ཨ་རི་ལ་བོད་སྨན་སྐོར་ལ་མང་པོ་ཤེས་ཀྱི་མི་འདུག་ཨ་ཚང་མ Western Medicine དང་ཚང་མ་མང་ཆེ་ལབ་ཀྱི་འདུག་ཨ་ནི་དེ་ཕྱི་ནས་ང་ད་ད་འདི་དེ་སླེབས་དུས་ང་མང་ཆེ་ཚང་མ་བོད་སྨན་སྐོར་ལ་དཔེ་མང་པོ་སྦྱངས་སོང་ང་ཚོ་དེ་ནས་སྨན་རྩིས་ཁང་ལ་དཔེ་ཡག་པོ་བྱུང་སོང།

དགེ་རྒན་དང་སློབ་སྤྱི་གཞོན་པ་སྨན་པ་རྣམ་གྲོལ་ལྷ་མོ་ལགས་ཀྱིས། སྨན་རྩིས་ཁང་དེ་ཉིད་ཀྱིས་ཕྱི་རྒྱལ་མཐོ་སློབ་དང་ལྷན་དུ་དེ་འདྲ་བའི་ཟུང་འབྲེལ་གྱི་ལས་གཞི་སྤེལ་བ་དེས་བོད་སྨན་ལ་དོ་སྣང་དང་དེས་སྤྱི་ཚོགས་ལ་ཞབས་ཞུ་སྒྲུབ་མུས་ཡིན་པ་གསལ་པོ་ཡིན་པ་གསུངས་ཤིང། ད་དུང་སྨན་རྩིས་ཁང་དང་ཨ་རིའི་ཨེ་མོ་རི་གཙུག་ལག་སློབ་ཆེན་གཉིས་དབར་མཉམ་འབྲེལ་ལས་གཞི་དེ་ཡིས་ཕྱོགས་གཉིས་ཀར་ཕན་ཐོགས་འབྱུང་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང།
ཡང University གཞན་པ་གཅིག་དེ་ཨ་རིའི་ཨེ་མོ་རི་གི་ད་ལྟ་སྨན་གྱི་སློབ་གྲྭ་ཡོད་ར་ཚོ་ལ་ལས་སློབ་གྲྭ་ཆུང་ངུ་དང་འབྲེལ་བ་དེ་འདྲ་བོ་ཡིན་ན་ང་ཚོ་ཡང་མཉམ་འབྲེལ་གྱི་ལས་གཞི་ཞིག་ཆགས་བསྡད་ཡོད་རེད་དེ་འདྲ་བོ་ཡིན་ན་ང་ཚོ་ཐོག་མ་ཉིས་སྟོང་བཅུ་གསུམ་ལ་འགོ་འཛུགས་བྱས་ཨ་ནི་ལོ་བདུན་བོད་ཁོ་ར་ཨ་ནི་ལོ་ལྟར་རེ་བཞིན་དེ་འདྲ་བྱས་ནས་ཕར་ནས་སྨན་གྱི་སློབ་གྲྭ་རང་ནས་དགེ་རྒན་ཚོ་ཕེབས་བྱས།

གཞན་ཡང་ཨ་མི་རི་ཀའི་མེ་ནི་སོ་ཊ་སློབ་ཆེན་དང་སྨན་རྩིས་ཁང་གཉིས་བར་འགྲོ་བཞིན་པའི་ད་ལྟའི་ལས་གཞི་འདི་ནི་ཕྱི་ཟླ་ལྔ་པའི་ཚེས་བཅོ་བརྒྱད་ཉིན་འགོ་འཛུགས་ཀྱིས་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་ཉིན་མཇུག་སྒྲིལ་གནང་གི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། འདི་ནི་རྒྱ་ཡིག་གི་ཚགས་པར་དང་དུས་དེབ་ནང་ལ་བོད་ཀྱི་གནད་དོན་ཐོན་པ་ཞེས་པའི་གི་ལེ་ཚན་འདི། ཨ་སྒྲོན་གྱིས་ཕྱོགས་བསྒྲིགས་བྱས་པ་འདི་ཉན་རོགས་གོ། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདིའི་ནང་རྒྱ་ནག་གུང་ཁྲན་ཚོགས་པའི་དཔོན་རིགས་ཟུར་པ་སྐུ་ཞབས་ཡན་ཅཱ་ཆི་གིས། རྒྱ་ནག་གི་ཆབ་སྲིད་ལོ་རྒྱུས་ཀྱི་གནས་སྟངས་དང་ཞི་ཅིན་ཕིང་གིས་སྲིད་དབང་འཛིན་པའི་གི་རྗེས་ཀྱི་གནས་ལུགས་དེ་བཞིན་ཁོང་གིས་ཞི་ཅིན་ཕིང་ལ་གོང་ས་མཆོག་བོད་ལ་ཕེབས་བཅུག་དགོས་པའི་གི་རེ་བ་ཡོད་སྐོར་སོགས་གསར་འགྱུར་བརྒྱུད་ལམ་ལ་འགྲེལ་བརྗོད་གནང་འདུག་པས་དེའི་སྐོར་གྱི་ནང་དོན་དུམ་བུ་གཉིས་པ་ཞིག་ངོ་སྤྲོད་དགོས་རྒྱུ་ཡིན། དེ་ཡང་གསར་འགོད་པ་གིས་ཁྱེད་རང་གིས་ཞི་ཅིན་ཕིང་གིས་དབང་ཆ་ཆ་ཚང་བཟུང་ནས་ཡོད་དུས།

དབང་ཆ་དང་དབང་ཆ་འདྲ་གི་མ་རེད་རྒྱ་ནག་མི་མང་ཚོ་གིས་དབང་ཆ་ཡོད་ཟེར་དུས་ཚང་མ་གཅིག་མཚུངས་རེད་བསམ་གི་ཡོད་རེད་དོན་དངོས་ཀྱི་ཐོག་ལ་དམངས་གཙོ་ཡི་རྒྱལ་ཁབ་གཅིག་གི་ནང་ལ་ཡིན་ན་གཙོ་བོ་ཞིག་ནི་དབང་ཆར་ཚད་བཀག་ཤུགས་ཆེ་ཡོད་པ་རེད་དེ་ཡང་སྲིད་གཞུང་གི་དབང་ཆ་ལ་ཚད་བཀག་ཡོད་པ་དང་མི་མང་གི་དབང་ཆར་འགན་སྲུང་ཡོད་པ་ཞིག་རེད་དབང་ཆ་གཅིག་པ་མིན་པའི་གི་རྒྱུ་མཚན་གཙོ་བོ་ཞིག་ནི། དབང་ཆ་བེད་སྤྱོད་ཀྱི་སྐབས་སུ་དེར་འགན་ཞིག་འཁུར་དགོས་པ་དང་འགན་འཁུར་འདོད་མེད་ན་དབང་ཆ་འདོར་བ་དང་ཡང་མིན་ན་དབང་ཆ་འདོར་བ་ཡིན་ན་ཡང་འགན་དེ་འཁུར་དགོས་པ་དེ་རེད་ཅེས་གསུངས་ཡོད་པ་རེད། ཡང་ད་ལྟའི་ཆར་ཞི་ཅིན་ཕིང་གིས་དབང་ཆ་ཡོངས་རྫོགས་སྒེར་འཛིན་བྱས་པ་དེ་གིས། ཞི་ཅིན་ཕིང་མི་སྒེར་དང་མ་འོངས་རྒྱ་ནག་གི་ལས་དོན་ལ་ཤུགས་རྐྱེན་ཅི་འདྲ་ཞིག་ཡོད་རེད་བསམ་གྱི་ཡོད་དམ་ཞེས་དྲིས་པར་ཁོང་གིས་འཛམ་གླིང་ཡོངས་ཀྱི་གནས་ཚུལ་གསལ་པོ་ཞིག་རིག་ཡོད་པ་ནི་ཞི་ཅིན་ཕིང་གིས་མུ་མཐུད་ནས་གོ་གནས་རག་ཐབས་དང་མུ་མཐུད་ནས་སྲིད་དབང་འཛིན་རྒྱུ་དེ་རེད། འོན་ཀྱང་རྒྱལ་ཁབ་ཀྱི་འཛུགས་སྐྲུན་གྱི་ཐད་ལ་མི་སྣ་འཇོན་ཐང་ཅན་དང་མཁས་དབང་མང་པོ་ཞིག་གིས་རམ་འདེགས་བྱ་དགོས་ཀྱི་ཡོད་པ་ཁོང་གིས་ཤེས་ཀྱི་ཡོད་མ་རེད། ཁོ་རང་གིས་མི་སྣ་འཇོན་ཐང་ཅན་མང་པོ་ཞིག་བསྐོ་བཞག་བྱས་ནས་རྒྱལ་ཁབ་དེར་བདག་སྐྱོང་བྱས་ཆོག་པ་རེད་ཁོང་ལ་འདོད་པ་དེ་མེད་རེད། དཔེར་ན་སྲིད་བློན་ལི་ཁེ་ཆང་ལྟ་བུ་མ་གིས་བྱས་ན་ཁོང་རྒྱ་ནག་གི་གཙོ་འཛིན་བྱས་ཆོག་པ་ཞིག་རེད་ཁོང་གི་ལོ་ཚད་ཡང་ཞི་ཅིན་ཕིང་ལས་ཆུང་བ་དང་གང་ཅིའི་ཐད་ཆ་རྐྱེན་གྱི་ཐོག་ནས་ལས་འགན་འཁུར་ཐུབ་པ་ཞིག་རེད། ཡིན་ན་ཡང་ལི་ཁེ་ཆང་ཕྱིར་བཏོན་ཡོད་པ་རེད་ཅེས་གསུངས་ཡོད་པ་རེད། ཡང་ཞི་ཅིན་ཕིང་གི་གོ་གནས་མར་ཕབ་པ་དང་ལི་ཁེ་ཆང་གི་གོ་གནས་ཡར་འཕེལ་བ་ཟེར་བ་དེ་གིས་རྒྱ་ནག་གི་མ་འོངས་འགྲོ་ཕྱོགས་ལ་འགྱུར་བ་ཐེབས་ཡོད་མེད་ཀྱི་སྐོར་སྐུ་ཞབས་ཡན་ཅཱ་ཆི་གིས་གསུངས་ན།
འདི་ནི་རྩ་ཁྲིམས་གཏན་འབེབས་ལ་གཞིར་བཟུང་ནས་བཤད་དགོས།
ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ཀྱི་ལོར་གཏན་འབེབས་ལྟར་བཤད་ན། ཞི་ཅིན་ཕིང་ལ་ད་རེས་སྲིད་འཛིན་བྱ་རྒྱུ་ཡི་གོ་སྐབས་ཡོད་མ་རེད། རེད་དེ་ཞི་ཅིན་ཕིང་གིས་རྩ་ཁྲིམས་ལ་འགྱུར་བ་བཏང་ཡོད་པ་རེད། དེ་འདྲ་ཡི་དབང་ཆ་མཉམ་རུབ་དང་རྩ་གཏོར་བརྗོད་པ་དེ་གིས་ཁྱོན་ཡོངས་སུ་ཡར་རྒྱས་ཡོང་ཐབས་ལ་ཕན་ཐོགས་ཡོད་པ་དང་ཚབས་ཆེ་བའི་གནད་དོན་མི་བྱུང་བ་ཁག་པོ་རེད། དེར་བརྟེན་ཨ་མི་རི་ཀ་ཡི་དམངས་གཙོ་ལམ་ལུགས་དང་སྤྱི་མཐུན་ལམ་ལུགས་སོགས་ཀྱང་གཏན་འབེབས་དེ་འདྲ་བྱུང་བ་ཞིག་རེད། དཔེར་ན་ཆབ་སྲིད་ལ་བདག་གི་དབང་ཆ་མཐོ་ཤོས་དེ་མི་གཅིག་གི་ལག་ཏུ་བཞག་དགོས་པ་དང་ཡིན་ན་ཡང་མི་དེར་སྲིད་འཛིན་གྱི་དུས་ཡུན་གྱི་ཐོག་ནས་ཚད་བཀག་ནན་པོ་ཡོད་པ་ཞིག་རེད་དེ་ནི་དམངས་གཙོ་ལམ་ལུགས་ཀྱི་རྨང་གཞི་ཡི་རྩ་དོན་ཞིག་ཡིན་པ་རེད། ཆབ་སྲིད་ནི་སྟབས་བདེ་བའི་གནད་དོན་ཞིག་རེད་རྒྱུ་མཚན་ནི་ཆབ་སྲིད་ཟེར་བ་དེ་ཡིས་མི་ཡི་རིགས་གཅིག་པུར་ཡོད་པ་ཞིག་མ་ཡིན་པར་སྤྲེའུ་ནག་པོ་ཡི་སྤྱི་ཚོགས་ཀྱི་ནང་དང་འབུ་གྲོག་མ་ཡི་སྤྱི་ཚོགས་སོ་སོ་ལ་ཡང་ཆབ་སྲིད་ཡོད་པ་ཞིག་རེད། འོན་ཀྱང་དེ་དག་གིས་ཤེས་བྱ་དང་ནུས་པ་ལ་བརྟེན་ནས་ཆབ་སྲིད་ཐོབ་པ་ཞིག་མ་རེད། སྤྲེའུ་ནག་པོར་ཆ་བཞག་ནས་བཤད་ན་ཁོ་ལ་ཤེས་ཡོན་གང་ཡང་ཡོད་མ་རེད། ཁོའི་གཟུགས་པོ་ཆེན་པོ་དང་ཧམ་པ་ཚ་པོ་ཡོད་པ་ལ་བརྟེན་ནས་ཁོ་ལ་སྤྲེའུ་ནག་པོ་ཡི་ཁྲོད་ཀྱི་དབང་ཆ་ཐོབ་པ་རེད། སྤྲེའུ་ནག་པོ་ཡི་སྤྱི་ཚོགས་ཀྱི་ཁྲོད་དུ་ཡང་ཕན་ཚུན་དབང་ཆ་ཡི་རྩོད་པ་ཡོད་པར་མ་ཟད་ཕན་ཚུན་མགོ་སྐོར་བསླུ་བྲིད་དང་གསོད་རེས་བྱེད་ཀྱི་ཡོད་པ་རེད། དེར་བརྟེན་ཆོས་སྲིད་ནི་དཔལ་འབྱོར་དང་ཚན་རིག་སོགས་དང་འདྲ་གི་མེད་པ་ཞིག་རེད་ཅེས་སོགས་གསུངས་ཡོད་པ་རེད། ཡང་ཁོང་གིས།

དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་ལོ་ཡི་ཕྱི་ཟླ་གཉིས་པར་སྐུ་ཞབས་ཡན་ཅཱ་ཆི་ལགས་ཀྱིས་རྒྱ་ནག་དབུས་གཞུང་དྲིལ་བསྒྲགས་ལས་ཁུངས་ཀྱི་སྤྱི་ཁྱབ་འགན་འཛིན་ཧུའུ་ཡའོ་པང་གིས་གོ་སྒྲིག་གནང་བའི་རིགས་པའི་གཞུང་ལུགས་དྲང་པོ་དགོས་པའི་སྐོར་གྱི་ཚོགས་འདུ་ཞིག་གི་ཐོག་མི་ཚེ་གཅིག་གི་རིང་ལ་རྒྱལ་ཁབ་ཀྱི་འགོ་ཁྲིད་བྱེད་པའི་ཀྱི་ལམ་ལུགས་མེད་པར་བཟོ་དགོས་པའི་ཀྱི་བསམ་ཚུལ་བཏོན་ཡོད་པ་རེད། དེ་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོ་ཡི་ཕྱི་ཟླ་བརྒྱད་པར་འགོ་ཁྲིད་ཏིང་ཞའོ་ཕིང་གིས་དབུས་གཞུང་ཆབ་སྲིད་ལས་དོན་ཚོགས་ཆེན་གྱི་ཐོག་ལ་དབུས་གཞུང་དཔོན་རིགས་ལམ་ལུགས་ཀྱི་ཐད་ལ་བཅོས་སྒྱུར་དགོས་པའི་གི་གཏམ་བཤད་གནང་ནས་སྐུ་ཞབས་ཡན་ཅཱ་ཆི་གིས་བཏོན་པའི་དགོངས་དོན་གཏན་འབེབས་བྱས་ཡོད་པ་རེད། འགོ་ཁྲིད་ཏིང་ཞའོ་ཕིང་གི་ཐག་གཅོད་དེ་གིས།